ཨ་ནི་ད་ལྟ་ངེད་ཀྱི་རོགས་པ་ལ་དེ་མི་འདུག་ཨ་ནི་གཞས་པ་དབང་ག་དུ་སྐད་བཏང་བཞག་ཡོད། ཨ་ཚང་མ། མུ་མཐུད་ནས་ད་དུས་མ་གཟིགས་རོགས་ད་གཙོ་བོ་འདི་ངས་བཟོ་དགོས་རྒྱུ་མཚན་དེ་ག་རེ་ལབ་ན་ང་ཚོ་མང་ཆེ་བ་ཅིག་གཞས་དགའ་བོ་ཡོད་རེད་གཞས་དགའ་བོ་ཡོད་རེད་ཨ་ནི་དམིགས་བསལ་གྱི་ང་ཚོ་རི་སྒང་ལ་དེ་ངས་ད།

ཡིན་ནའི་ཅ་ལག་ཡག་པོ་ཡོད་རྒྱུ་དེ་བེད་སྤྱོད་བཏང་གི་ཡོད་མ་རེད། འདི་མི་འདུག་བསམ་པ་ཨ་ནི་ངས་ང་རང་གིས་ང་རང་ཚོའི་རོགས་པ་ཁ་ཤས་བཟོས། ཁྱོད drum རྡུང་ཡིན་ད་ཁྱོད electric guitar ཁྱོད་ལག་པ་ཡོད་ད་བཏང་ད་ཤིང་དམར་དེ་ཡིན་ནས་ང་ཚོའི་ད try སོ་སོའི་ངོས་ནས་རོ། དེ་འདྲ་རོ་ཅིག་ཐབས་ཤེས་བྱས་ཨ་ནི་འདི་ཡོད་དུ་བསམ་ཡས་སེམས་པ་ནང་ལ་ང་ཚོ guitar འདི་ཏོག་ཙིག་སྦྱང་དགོས་འདུག་འདི་སྦྱང་ན་ཡག་པོ་འདུག་ཕན་ཐོགས་ས་རེད་ལབ་བྱས་ར།

ད་འོ་དེ་འདྲའི་འགྲོ་ལབ་དུས་ཙམ་པ་གཅིག་ལགས་ནས་ད་ང་ཚོ་སློབ་གྲྭ་ལ་བསྡད་དུས་ཙམ་པ་གཅིག་ང་ཚོ་གཞས་ཚང་མ་འདིར་བ་ཡ། ཅིག། སུ་རྩ་ནས་གོ་ན་འོ་དེ་སྦྱང་བསྡད་འགྲོ་གཅིག་བྱས་སུ་ཡི་གར་བསླབ་ན་འོ་དེ་སྦྱང་ཡ་འགྲོ། དེ་གི་རྗེས་ལ་ཨ་ནི་ད་སུ་སུ་སུ་གཅིག་སུ་གཞིས་ཆགས་ལ་བསྡད་པ་ད་ང་རོ་གཞིས་ཆགས་འགྲོ་ལབ་ན་ང་ཚོ་ད་བིར་ད་དེ་ཤིང་ནགས་རོ་ཚང་མ་དེ་འདྲའི་རོ་ཤིང་ནགས་རོ་བྱས pahar type འགྲོ་ར་རི་དང་དེ་འདྲའི་རོ་ར་རྒྱུག་ཆུ་དང་དེ་འདྲའི། ཨན་དེ་འདྲའི་ལ་ཡ་མ་ཏིས་ཏིས་ད་ཁྱོད་ཚོ་རོ་རོགས་པ་ཁྱོད་ཚོ་རོ་ལ་བ་ར་དེ་འདྲའི་མཉམ་དུ་ཡ་མ་ཏིས་ཏིས་འགྲོ་བསམ་པ།

ཉན་འདུག་སྐབས་སུ་ག་འདྲའི་སྙན་པོ་དེ་དོ་ཧི་མ་ཅལ་ཁོ་རང་གི་གཞས་དེ་ཚོ་གཅིག་གི་རི་དང་ཆུ་དང་ནི་གཅིག་གི་འདི་ཚང་མ་ཧྥིལ་བྱེད་ཐུབ་ཨེ་འཇུ་བ་གཞས་གཅིག་ག་ལ་ཁོ་རང་འགྲོ་ཆ་ཤེས་ན་ད་ལྟ་མང་ཆེ་ཧི་མ་ཅལ་གི་གཞས་ཧང་སང་བཏང་གི་རེད་འདི་གཅིག་པོ་མ་རེད་ཨ་རྒྱས་ནི་ག་ལེ་ག་ལེ་ཧ་གོ་གི་རེད་ད་རྒྱ་གར་གཞས་དང་འདི་འདྲས་ཡང་ཁོ་རང་ཡག་པོ་བཏང་གི་རེད་རོ། ཨོ་ཁེ། ལགས་སོ་ཨ་ནི་རྣམ་པ་ཚོ་གཞས་སྙན་པོ་བྱུང་ཡོད་ས་རེད་ཁོ་རང་གི་ཨ་དེའི་རྗེས་ལ་ངས་དྲི་བ་ད

གཅིག། སྤྱི་ཚོགས་ཀྱི་དེ་འདྲའི་འགྲོ་སྟངས་འགྲོ་གཅིག་ལ་ཉོབ་ཏོ་ཆགས་ཀྱི་གཅིག་སེམས་པ་སྐྱོ་མི་སྐྱོ་ཆགས་དུས་ཙམ་པ་ཡང་ངེད guitar དེ་སེམས། དེ་འདྲའི་བཏང་དུས་ཙམ་པ་ནི་འདྲ་མི་འདྲ་དྲན་གྱི་འདུག་ཡ་སེམས་པ་ནང་ལ་དེ་དུས་ཙམ་པ་ཨ་ནི་ཡང guitar དེ་ལག་པ་སླེབས་ཙམ་པ་ཞེ་དྲག་སྟངས་ཅིག་འཐོམ་འགྲོས་ཅིག་སུ་སུ་དེ་ནང་ལ་འཛུལ་ནང་ལོགས་འཐོམ་སུ་སུ་སུ་གཅིག feeling ཁ་ཁ་ཅིག་སླེབས་ཡང་ཏེ་ཕྱི་རིང་ང་ཚོ་གི་ཕྱི་ལོགས་འཛམ་གླིང་དང་ཡང་ཕྱི་ལོགས་ལ་ག་འགྲོ་གི་འདུག་འདི་ཏེ་ཅིག་ཐག་རིང་པོ་ཞལ་དྲོ་ཏེ་ཅིག་ང་རང་ཚོ་སུ་སུ་ང་ཏེ་སྐྱིད་པོ་འདུག་ང་ལྷོད་ལྷོད་བྱས་ནས་བསྡད་ཡིན་འགྲོ་ཡ།

དེ་འདྲའི་ཆགས་དུས་ཙམ་པ་ཨ་ནི་ཅིག་ཁོ་གིས་ང་དེ་རིང་ངོ་ད་ང་ཚོ་ཅིག་ལྷོད་ལྷོད་བྱས་བསྡད་འོ་ད་ང་ཚོ་དེ་རིང་ཉིན་གུང་དེ་འདྲ་ཅིག་བསྡད་འོ་དགོང་དག་དེ་འདྲ་ཞིག་བསྡད་འོ་དེ་འདྲའི་འཆར་གཞི་འདིང་ཙམ་པ། ང་དང་ཤོས་ར་མིའུ་ཟིག་ལ་གར་འཁྲིག་ལབ་ན་ང་ད་ང་ང་རང་འགྲོ་ཡིན་ན་ད་ང་ཕ་ལེ་ར་ད་ང་མིའུ་ཟིག་དེ་རིང་ངོ་ད་ངས་ཁོ་ཚོ་ལ་མིའུ་ཟིག་ངའི་རོགས་པ་འདི་ཚོ་སུ་འཛོམས་ཀྱི་ཡོད་ན་ད་མཉམ་དུ་ལ་སུ་སླེབས་ཡི་ན་ར་ཡ། འདི་སླེབས་དུས་ཙམ་པ་ཨ་ནི་དེ་ཚོ་ལ་ངས་མིའུ་ཟིག་ད་ང་རང་གི guitar མཉམ་དུ་སིམ་ནས་ངེད་ཀྱི་ཁོ་ཚོ་ལ་སྐྱིད་པོ་གཅིག་བཟོ་དགོས་ཨ་ལབ་བྱས་རོ། དེ་སྔ་འཆར་གཞི་ལམ་སང་སླེབས་ཏེ་སེམས་པ་ནང་ལ་ད་ང་འདི་གི་མ་ཤེས་གཞན་པ་ངེད་ཀྱི་དམིགས་བསལ་གྱི་ཞེའུ་གཞས་འཁྲབ་ཡས་འགྲོ་དང་གཞས་སྙིང་རྗེ་མོ་བཟོ་ཐུབ་དེ་འདྲས་ཀྱི་ང་ལ talent ཡོད་མ་རོ། ཅི་ལ་ཡིན་ནས་འདི་ལ་སོན་པ། ད་མིའུཟིག་ལ་སོན་པ་མིའུཟིག་སྒང་ལ་ངས་བལྟས་ཤིག། གཞས་བཏང་དགོས་ཨ་དེ་རིང་བོ་ད་ངས་གཞས་བཏང་ནས་ང་ཚང་མ་མཉམ་དུ་བཏང་དགོས་ཨ། མཉམ་དུ་འཛོམས། མེ་འགྲོ་བཏང།

དགའ་བོ་བྱུང་སོང་བ་ང་འདུག་ཟེར་ནས་ང་ཚོ་གི་ཨེ་པི་སོ་དང་པོ་དང་ཤོས་དེ་ལ་ད་ཁོ་རང་ར་རེད་རོ་ད་མ་འོངས་པ་ཨེ་པི་སོ་ག་ཚོད་སླེབས་ཀྱི་ཡོད་མེད་ངས་ཧ་གོ་མ་སོང་ཡིན་ནའི་ང་རང་ངོས་ནས་ཐབས་ཤེས་བྱས་རོ་ཨ་ནི་རོལ་ཆ་ལ་དགའ་བོ་ཡོད་རྒྱུ་ཨ་ནི Mountains སྒང་ལ་ཡོད་རྒྱུ་དེ་འདྲའི་རིགས་ངས་གི་ག་ཚོད་གི་བསྡུ་རུབ་བྱེད་ཐུབ་ཐུབ་ཅིག་སྟོན་ཐུབ་ཐུབ་ཅིག་འདུག་ཟེར་ནས།